དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོ་ཡི་བོད་ཟླ་བཅུ་པའི་ཚེས་གསུམ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཕྱི་ཟླ་བཅུ་གཅིག་པ་ཡི་ཚེས་བཅུ་དྲུག་གཟའ་ཕུར་བུ་ཉིན་གྱི་ཁམས་སྐད་ཀྱི་གསར་འགྱུར་ལས་རིམ་ཁག་རྒྱང་སྲིང་ཞུ་རྒྱུ་ཡིན། དེ་ནས་དེ་རིང་ལས་རིམ་ཁག་གི་དང་པོར་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ད་རེས་ཨ་མི་རི་ཀ་ཡི་གྲོང་ཁྱེར་སན་ཧྥན་སིས་ཀོ་གི་ནང་ལ་བསྐོང་ཚོགས་གནང་བཞིན་ཡོད་པའི་ཨེ་ཤེ་ཡ་དང་ཞི་བདེ་རྒྱ་མཚོ་ཡི་དཔལ་འབྱོར་མཉམ་ལས་ཀྱི་ལྷན་ཚོགས་ཀྱི་ཐོག་ལ་མཉམ་ཞུགས་གནང་ཡོད་པར། བོད་མི་གཙོས་པའི་མི་མང་རྣམས་ཀྱིས་ངོ་རྒོལ་གྱི་ལས་འགུལ་ཤུགས་ཆེ་སྤེལ་ཡོད་པའི་གནས་ཚུལ་སོགས་དེ་རིང་གི་གསར་འགྱུར་ཁག་དང། ས་གནས་ས་ཐོག་ནས་བཏང་ཡོང་བའི་གནས་ཚུལ་ཞིག་གི་ནང། ཆུ་བཞི་སྒང་དྲུག་བསྟན་སྲུང་དང་བླངས་དམག་གི་སྒྲིག་འཛུགས་ཀྱི་དངོས་བྱུང་ལོ་རྒྱུས་གློག་བརྙན་གྱི་ལེའུ་དང་པོ་བརྙན་ཕབ་ཡོངས་སུ་བསྒྲུབས་ཟིན་ཏེ། ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་ལྔ་པའི་ནང་དངོས་སུ་འགྲེམས་སྤེལ་གནང་རྒྱུ་ཡིན་འདུག། དེ་ནས་དེ་རིང་གི་དམིགས་བསལ་གསར་འགྱུར་ཞིག་དང་མཐའ་མཇུག་ཏུ་ཕ་ཡུལ་ཞེས་པའི་ལེ་ཚན་ཞིག་དང་བཅས་ལས་རིམ་ཁག་རིམ་པ་བྱས་ནས་ཉན་རོགས་ཞུ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ནང། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ད་རེས་ཕྱི་ཚེས་བཅོ་ལྔ་གི་ཉིན་ཨ་རིའི་གྲོང་ཁྱེར་སན་ཧྥེན་སིས་ཀོ་གི་ནང་ལ་བསྐོང་ཚོགས་གནང་བའི་ཨེ་ཤེ་ཡ་དང་ཞི་བདེ་རྒྱ་མཚོ་ཡི་དཔལ་འབྱོར་མཉམ་ལས་ཀྱི་ལྷན་ཚོགས་ཀྱི་ཐོག་མཉམ་ཞུགས་གནང་ཡོད་པར་བོད་མི་གཙོས་པའི་གི་མི་མང་རྣམས་ཀྱིས་ངོ་རྒོལ་གྱི་ལས་འགུལ་ཤུགས་ཆེ་སྤེལ་ཡོད་པའི་སྐོར་ཚེ་དབང་ནོར་བུས་ཕྱོགས་སྒྲིག་བྱས་པའི་དམིགས་བསལ་གསར་འགྱུར་ཞིག་ལ་ཉན་རོགས།
རྒྱ་ནག་གི་སྲིད་འཛིན་ཞི་ཅིང་ཕིང་ལ་བོད་མི་དང་ཡུ་གུར་བ། རྒྱ་རིགས་དམངས་གཙོ་དོན་གཉེར་བ་དང་ཧོང་ཀོང་གི་དམངས་གཙོ་དོན་གཉེར་བ་སོགས་ནས་ངོ་རྒོལ་སྐད་འབོད་བྱས་པ་དང། དེ་བཞིན་རྒྱ་ནག་གི་གཞུང་ཚབ་ཁང་གིས་འགྲོ་སོང་བཏང་སྟེ་གོ་སྒྲིག་བྱས་པའི་ཞི་ཅིང་ཕིང་ལ་དགའ་བསུ་བྱེད་མི་ཚོས་དགའ་བསུ་ཞུས་གདའ། དེ་ཡང་ཁ་ཉིན་སྤྱི་ཟླ་བཅུ་གཅིག་པའི་ཚེས་བཅུ་བཞི་སྟེ་གཟའ་མིག་དམར་ཉིན་རྒྱ་ནག་གི་སྲིད་འཛིན་ཞི་ཅིང་ཕིང་ཨ་མི་རི་ཀའི་ནུབ་ཕྱོགས་གྲོང་ཁྱེར་སཱན་ཧྥ་རན་སིས་ཀོའི་རྒྱལ་སྤྱིའི་གནམ་ཐང་ལ་འབྱོར་མ་ཐག་བོད་མི་དང། ཡུ་གུར་བ། ཧོང་ཀོང་གི་དམངས་གཙོ་དོན་གཉེར་བ་དང་རྒྱ་ནག་གཞུང་དང་ལྟ་སྤྱོད་ཐ་དད་འཛིན་མི་རྒྱ་རིགས་བཅས་མི་སྣ་བཅུ་གྲངས་ཤིག་གིས་བོད་ཀྱི་རྒྱལ་དར་དང་ཤར་ཏུར་ཁི་སི་ཐན་གྱི་རྒྱལ་དར་སོགས་འཕྱར་བ་དང་ཞི་ཡི་དཔལ་འབྱོར་དེ་ནི་མི་གསོད་ཁྲག་སྦྱོར་གྱི་ཐོག་ནས་བཟོས་པ་ཞིག་ཡིན་སྐོར་འབོད་ཚིག་འཁོད་པའི་འཕྲེད་དར་སོགས་འཕྱར་ནས་ངོ་རྒོལ་སྐད་འབོད་གནང་སྟེ་བསུ་བར་བུད་གདའ། གཟའ་མིག་དམར་ཉིན་གྱི་ཕྱི་དྲོ་ཆུ་ཚོད་གསུམ་དང་སྐར་མ་བརྒྱད་ཀྱི་ཐོག་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གི་སྣུམ་འཁོར San Francisco རྒྱལ་སྤྱིའི་གནམ་ཐང་ནས་ཕྱི་ལ་ཐོན་སྐབས་དོན་གཉེར་བ་རྣམས་ནས་བོད་རང་བཙན་བོད་རང་བཙན་ནམ Free Tibet Free Tibet ཟེར་བ་དང Free East Turkestan ཤར་ཏུར་ཁི་སི་ཐན་ལ་རང་བཙན་དགོས Free Hong Kong ཧོང་ཀོང་ལ་རང་བཙན་དགོས་པ་སོགས་ཀྱི་འབོད་ཚིག་སྒྲོག་ནས་ཞི་ཅིན་ཕིང་ལ་ངོ་རྒོལ་སྐད་འབོད་གནང་གདའ། ཡང་དེའི་སྐར་མ་གསུམ་གྱི་རྗེས་སུ་ཞི་ཅིན་ཕིང་གི་སྣུམ་འཁོར་རྒྱལ་སྤྱིའི་གནམ་ཐང་ནས་ཕྱི་ལ་ཐོན་ནས་འགྲོ་སྐབས་བོད་པའི་གཞོན་སྐྱེས་བཞི་ཡིས་བོད་རང་བཙན་ནམ Free Tibet ཟེར་ནས་འབོད་ཚིག་འཁོད་པའི་སྟོད་གོས་གྱོན་ནས་སྣུམ་འཁོར་ཞིག་གི་ཐོག་ལ་བོད་ཀྱི་རྒྱལ་དར་ཆེན་པོ་ཞིག་སྒྲེང་འཛུགས་གནང་བའི་ཐོག་ནས་བོད་རང་བཙན་བོད་རང་བཙན། ཟེར་ནས་སྐད་གསང་མཐོན་པོའི་ཐོག་ནས་འབོད་སྒྲ་སྒྲོག་གདའ། བོད་རང་བཙན་སློབ་ཕྲུག་ཚོགས་པས་ཁ་ཉིན་གསར་འགོད་བསྒྲགས་གཏམ་ཞིག་སྤེལ་བའི་ནང་བོད་མི་དང་ཡུ་གུར་བ་ཧོང་ཀོང་བ་དེ་བཞིན་རྒྱ་ནག་གཞུང་དང་ལྟ་སྤྱོད་ཐ་དད་འཛིན་མི་རྒྱ་མི་རིགས་ཚོས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ལ་ངོ་རྒོལ་རྔམ་སྟོན་བྱེད་སྐབས་ཁོང་རྣམས་ལ་ཁ་གཏད་གཅོག་ཆེད་རྒྱ་མི་སློབ་ཕྲུག་ཚོགས་པ་དང་མཁས་པའི་ཚོགས་པ་ཟེར་བ་དང་དེ་བཞིན་རྒྱ་ནག་གཞུང་ཚབ་ཀྱིས་འགྲོ་སོང་བཏང་སྟེ་གོ་སྒྲིག་བྱས་པའི་ཞི་ཅིན་ཕིང་ལ་དགའ་བསུ་བྱེད་མི་མི་གྲངས་གཅིག་སྟོང་ཙམ་བསླེབས་ཡོད་པ་རེད་གདའ། རྒྱ་ནག་དམར་ཤོག་ཚོགས་པའི་དཔོན་རིགས་ཚོས་ཟླ་མང་པོའི་རིང་སྲིད་འཛིན་ཞི་ཅིན་ཕིང་ཨ་རི་ལ་ཡོང་སྐབས་ངོ་རྒོལ་སྐད་འབོད་ཀྱི་ལས་འགུལ་སྔོན་འགོག་བྱ་རྒྱུའི་ཐབས་ཤེས་མང་པོ་བྱས་མིན་ལ་མ་ལྟོས་པར་ཞི་ཅིན་ཕིང་གིས་རྒྱ་ནག་ནང་གདུག་རྩུབ་དྲག་གནོན་བྱེད་པའི་སྲིད་ཇུས་འཛིན་བཞིན་པ་ལ་བརྟེན་ནས་ཁོ་པ་ཨ་རིའི་གྲོང་ཁྱེར San Francisco ཡི་རྒྱལ་སྤྱིའི་གནམ་ཐང་ལ་འབྱོར་མ་ཐག་པའི་སྐར་མ་སུམ་ཅུ་ནང་ཚུད་ལ། ཁོ་པ་ལ་ངོ་རྒོལ་སྐད་འབོད་ཀྱི་ལས་འགུལ་ཐེངས་གཉིས་བྱས་པ་དང། དེ་ནས་དེའི་སྐོར San Francisco ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཙོ

ཨ་རིའི་ཡུ་གུར་བ་བཅས་ཐུན་མོང་གི་ཐོག་ནས་ཨེ་ཤ་དང་ཞི་བདེ་རྒྱ་མཚོའི་དཔལ་འབྱོར་མཉམ་འབྲེལ་གྱི་ལྷན་ཚོགས་ཀྱི་སྐབས་སུ་ངོ་རྒོལ་དང་ཨ་རིའི་སྲིད་འཛིན་བྷེ་ཌན་མཆོག་དང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ལ་དགོས་འདུན་ག་རེ་འདོན་རྒྱུ་ཡིན་པ་སོགས་ཀྱི་སྐོར་གླེང་སློང་གནང་བའི་རྗེས་སུ་ལས་འགུལ་ཁག་རིམ་བཞིན་སྤེལ་འཆར་ཡོད་པ་རེད། སྤྱི་ཟླ་བཅུ་གཅིག་པའི་ཚེས་བཅུ་བཞི་ནས་བཅུ་དྲུག་བར་ཨ་རིའི San Francisco ནང་ཚུགས་བཞིན་པའི་ཨེ་ཤ་དང་ཞི་བདེ་རྒྱ་མཚོའི་དཔལ་འབྱོར་མཉམ་འབྲེལ་གྱི་ལྷན་ཚོགས་ཀྱི་ཚོགས་འདུ་དེའི་ནང་ཨེ་ཤ་དང་ཞི་བདེ་རྒྱ་མཚོའི་མངའ་ཁུལ་གྱི་དཔོན་རིགས་དང་ཁེ་གཉེར་ཚོང་ལས་པ་བཅས་ཀྱི་དཔལ་འབྱོར་དང་ཁོར་ཡུག། སྤྱི་ཚོགས་ཀྱི་འཕེལ་རིམ་དང་དཔལ་འབྱོར་གྱི་གོ་སྐབས་བསྐྲུན་ཐབས་སོགས་ཀྱི་སྐོར་གླེང་སློང་གནང་རྒྱུ་ཡིན་པ་རེད། སྤྱིར་ཨེ་ཤ་རང་དབང་རླུང་འཕྲིན་ཁང་ནས་ཚེ་དབང་ནོར་བུས་དེ་རིང་གི་གསར་འགྱུར་དང་འབྲེལ་བའི་ལེ་ཚན་དེ་སྙན་སྒྲོན་ཞུས་ཚར་ལེ་ཡིན།

ཡང་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཁེ་ན་ཏྲ་གི་ནང་ལ་ཧེ་ལི་ཧྥོག་སི་རྒྱལ་སྤྱིའི་བདེ་འཇགས་གླེང་སྟེགས་སུ་ལྷན་ཞུགས་ཀྱིས་གསུང་བཤད་གནང་རྒྱུ་ཡིན་པ་རེད་འདུག་དེ་ཡང་ཕྱི་ཚེས་བཅོ་ལྔ་གི་ཉིན་བོད་མིའི་སྒྲིག་འཛུགས་ཀྱི་དྲ་གནས་ནང་གནས་ཚུལ་བཀོད་པ་ལ་གཞིགས་ན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཁེ་ན་ཏྲ་དང་ཡོ་རོབ་ཨ་མི་རི་ཀ་བཅས་སུ་གཟིགས་སྐོར་གནང་ཆེད་དུ་ཕྱི་ཚེས་བཅོ་ལྔ་གི་ཉིན་རྡ་རམ་ས་ལ་ནས་ཕེབས་ཐོན་གནང་ཡོད་འདུག། སྲིད་སྐྱོང་མཆོག་ཕྱི་ཟླ་བཅུ་གཅིག་པ་ཡི་ཚེས་བཅོ་ལྔ་ནས་ཚེས་ཉི་ཤུ་རྩ་གསུམ་གི་བར་ཁེ་ན་ཌ་ཡི་ནང་ལ་གཟིགས་སྐོར་གནང་བའི་རྒྱལ་ཁབ་ཁེ་ན་ཌ་ཡི་ཧི་ལི་ཧྥེག་ཞེས་པའི་རྒྱལ་སྤྱིའི་བདེ་འཇགས་གླེང་སྟེགས་སུ་གསུང་བཤད་གནང་རྒྱུ་དང་དེ་ནས་ཁེ་ན་ཌ་ཡི་གྲོས་ཚོགས་འཐུས་མི་བོད་དོན་རྒྱབ་སྐྱོར་ཚོགས་པ་ཡི་ཚོགས་མི་དང།

ཡང་བོད་ཀྱི་ཆབ་སྲིད་བཙོན་ཟུར་གྲགས་ཅན་དང་འགྲོ་བ་མིའི་ཐོབ་ཐང་རྩོད་ལེན་པ་དེ་བཞིན་གློག་བརྙན་བཟོ་སྐྲུན་པ་མགོ་ལོག་འཇིགས་མེད་ལགས་སུ་ཨ་མི་རི་ཀ་ཡི་རྒྱལ་ཡོངས་དམངས་གཙོ་ཐེབས་རྩ་ཚོགས་པ་གི་བློ་སྟོབས་གི་གཟེངས་རྟགས་བྱ་དགའ་གནང་ཡོད་པ་རེད་འདུག་སྐབས་དེ་དུས་ཁོང་གིས་གཟེངས་རྟགས་བྱ་དགའ་དེ་ཡང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་བཙོན་འཇུག་བྱས་པ་དང་ཤི་རྐྱེན་བྱུང་བ་རྣམས་ཀྱི་ཚབ་ཞུས་ནས་བཞེས་གནང་ཡོད་སྐོར་ཨ་རིའི་རྒྱལ་ཡོངས་དམངས་གཙོ་ཐེབས་རྩ་ཁང་གིས་གནས་ཚུལ་སྤེལ་ཡོད་པ་རེད། མགོ་ལོག་འཇིགས་མེད་ལགས་ནི། བོད་ཀྱི་ཆབ་སྲིད་བཙོན་ཟུར་གྲགས་ཅན་ཞིག་དང་རྒྱ་ནག་དམར་ཤོག་གཞུང་གི་སྡུག་སྦྱོང་མནར་གཅོད་ཀྱི་འོག་ནས་འཚོ་གནས་ཐུབ་པའི་གི་མི་སྣ་ཞིག་ཡིན་པ་རེད། ཁོང་གིས་བོད་ཀྱི་ཆབ་སྲིད་བཙོན་ཟུར་གྲགས་ཅན་དོན་གྲུབ་དབང་ཆེན་ལགས་དང་མཉམ་དུ། ཕྱི་ལོ་ཉིས་སྟོང་བརྒྱད་གི་ལོར་རྒྱ་ནག་གི་རྒྱལ་ས་པེ་ཅིང་གི་ནང་ལ་རྒྱལ་སྤྱིའི་ཨོ་ལིམ་ཕིག་གི་རྩེད་འགྲན་ཚོགས་པའི་གི་གོང་ལ། འཇིགས་བྲལ་ཞེས་པའི་གི་གློག་བརྙན་ཞིག་བཟོ་སྐྲུན་གནང་ཡོད་པ་དང། གློག་བརྙན་དེ་ཡི་ནང་ལ་རྒྱ་ནག་གཞུང་གིས་བོད་ནང་གི་བོད་མི་རྣམས་ལ་མི་སྤྱོད་ལས་འདས་པའི་གི་དྲག་གནོན་དང་སྡུག་སྦྱོང་མནར་གཅོད་བཏང་དང་གཏོང་བཞིན་ཡོད་པའི་གི་གནད་དོན་ཁག་ཅིག་གི་སྐོར་བོད་ནང་གི་བོད་མི་ཚོ་གི་ཁ་གསང་པོ་ཡི་ཐོག་ནས་གསུངས་ཡོད་པའི་གི་གློག་བརྙན་ཞིག་ཡིན་པ་རེད། ཁོང་བཙན་བྱོལ་གི་ནང་ལ་བྲོས་བྱོལ་དུ་ཕེབས་པའི་གི་རྗེས་སུ་ལ་ཡང་བོད་དོན་འཐབ་རྩོད་དང་འགྲོ་བ་མི་ཡི་ཐོབ་ཐང་སོགས་གི་ལས་འགུལ་མུ་མཐུད་ནས་སྤེལ་དང་སྤེལ་བཞིན་ཡོད་པ་རེད།

བལ་ཡུལ་ནང་གྲགས་ཆེ་བའི་པར་པ་སྐུ་ཞབས་ཤཱ་ལིན་དར་སོགས་དང་ལྷན་དུ་མཉམ་ལས་ཀྱིས་བོད་བསྟན་སྲིད་མི་རིགས་དང་རང་དབང་སོགས་ཀྱི་ཆེད་དུ་རྒྱ་ནག་དམར་པོའི་གཞུང་གི་བཙན་འཛུལ་བ་རྣམས་བོད་ནས་མཐར་སྐྲོད་གཏོང་ཆེད་མ་གྲོས་བསམ་པ་གཅིག་མཐུན་གྱིས་འགོ་འཛུགས་གནང་བའི་ཆུ་བཞི་སྒང་དྲུག་བསྟན་སྲུང་དྭང་བླངས་དམག་གི་སྒྲིག་འཛུགས་ཀྱི་དངོས་བྱུང་ལོ་རྒྱུས་གློག་བརྙན་གྱི་ལེའུ་དང་པོའི་བརྙན་ཕབ་ཡོངས་སུ་གྲུབ་ཟིན་ཏེ། ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་ལྔ་པའི་ནང་དངོས་སུ་འགྲེམས་སྤེལ་གནང་རྒྱུ་ཡིན་འདུག། ཨ་མདོ་ཕྱོགས་ལ་མང་པོ་ཅིག་འཛིངས་ཡོད་རེད་དེ་དུས་སྙེ་མ་ཁམས་ཕྱོགས་ལ་ཡང་མང་པོ་ཅིག་འཛིངས་ཡོད་རེད་ཡིན་ནའི་ད་ཆུ་བཞི་སྒང་དྲུག་དེའི Group དེའི་རུ་ཁག་དེ་བཟོས་ཡ་དེ་ལྔ་བཅུ་ང་བརྒྱད་ནས་རེད

རྩོམ་སྒྲིག་གནང་བའི་ཆུ་བཞི་སྒང་དྲུག་བསྟན་སྲུང་དྭང་བླངས་དམག་གི་སྒྲིག་འཛུགས་སྐོར་གྱི་རྒྱལ་སྤྱིའི་རང་བཞིན་གྱི་དངོས་བྱུང་གློག་བརྙན་དེ་བཞིན་ལེའུ་བཞི་ལ་དབྱེ་ཡོད་པ་འདི་ནི་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བརྒྱད་ལོར་དམག་གི་སྒྲིག་འཛུགས་དེ་ནི་ཐོག་མར་དབུ་འཛུགས་གནང་བ་ནས་བཟུང ྋགོང་ས་སྐྱབས་མགོན་ཆེན་པོ་མཆོག་བཙན་བྱོལ་དུ་འབྱོར་ཏེ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་བཞི་བར་གྱི་ལོ་རྒྱུས་གསལ་ཡོད་པ་དང། ཉེ་ལམ་འཁྲབ་ཟིན་པའི་ལེའུ་དང་པོ་ཡི་རིང་ཚད་ལ་ཆུ་ཚོད་གཉིས་ལྷག་ཙམ་ཡོད་པ་མ་ཟད་གློག་བརྙན་འཁྲབ་ཁྲིད་ཀྱི་མི་སྣ་གཙོ་བོ་རྣམས་ནི་བོད་མི་ཡིན་འདུག་ཆུ་བཞི་སྒང་དྲུག་གི་དབུས་སྤྱི་ཁྱབ་བཀོད་འདོམས་པ་དང་དམག་སྤྱི་ཨ་འབྲུག་ཚང་མགོན་པོ་བཀྲ་ཤིས་མཆོག་ནི་བོད་བསྟན་སྲིད་མི་རིགས་དང་བཅས་པའི་རང་དབང་སླར་གསོའི་ཆེད་དུ་རྒྱ་ནག་དམར་ཤོག་ལ་དྲག་པོའི་ཕར་རྒོལ་བྱེད་མཁན་གཙོ་གྲས་ཤིག་ཡིན་པ་དང། གློག་བརྙན་ནང་ཁོས་འཁྲབ་སྟོན་གནང་མཁན་ནི་ཨ་མི་རི་ཀའི་ཀལ་ཧྥོར་ནི་ཡ་མངའ་སྡེའི་ནང་གནས་བཞུགས་བསྟན་འཛིན་དོན་གྲུབ་ལགས་ཡིན་འདུག་ཅིང་ཁོང་ནི་རྒྱ་གར་ལ་སྐྱེས་འཚར་བྱུང་སྟེ་ཕྱིས་སུ་ཨ་རིར་གནས་སྤོས་བྱས་ནས་འདས་པའི་ལོ་ལྔའི་རིང་གློག་བརྙན་འཁྲབ་སྟོན་བྱེད་སྟངས་ཀྱི་འཁྲབ་ཁྲིད་ལ་ཞུགས་ཏེ་ད་ལྟའི་ཆར་མུ་མཐུད་སློབ་གཉེར་བྱེད་མུས་ཡིན་འདུག། movie ཆིན་ཅི་ཞིན་ཅི་དེ་འདྲ་འཁྲབ་ཡོད་དེ་འདྲ Amazon དེ་འདྲ་སྒང་ལ movie ཁ་ཤས་ཅིག་ཡོད་རེད། ཁ་ཤས་ཆིན་ཅི་ཅི་འཁྲབ་ཡོད་ཡིན་ནའི་མེན་ཁ་ལོག་རེད་ད་ནི་འདི acting དེ་དག

ད་ཧ་རང་བོད་བར་གྱི cause རང་ད་ཧ་རང་གིས་ན་ནི་མ་སྒྲུང་འདི་བཤད་ཡག་གི་འོ་འདི planning ད་ཧ་རང་ཡིན། ཆུ་བཞི་སྒང་དྲུག་བསྟན་སྲུང་དྭངས་བླངས་དམག་གིས་རྒྱ་དམར་གྱི་བཙན་འཛུལ་ལ་འགོག་རྒོལ་དམག་འཐབ་བྱས་པའི་ལོ་རྒྱུས་ནང་བོད་ཀྱི་བུད་མེད་ཁག་ཅིག་གིས་དམག་གི་སྒྲིག་འཛུགས་དེ་ཉིད་ལ་གཞོགས་འདེགས་ཞུས་པའི་སྐོར་ལོ་རྒྱུས་ནང་གསལ་ཡོད་པ་བཞིན་རྒྱ་གར་ཤར་ཕྱོགས་ཨོ་རི་ས་ཕུན་ཚོགས་གླིང་བོད་མིའི་གཞིས་ཆགས་སུ་སྐྱེས་འཚར་བྱུང་བའི་པད་མ་མཚམས་གཅོད་ལགས་ཀྱིས་ཆུ་སྒང་དམག་གིས་རྒྱ་དམར་ལ་ཕར་རྒོལ་བྱས་པའི་སྐབས་ཨ་མོ་ཞེས་པའི་བུད་མེད་དེ་ཡིས་དམག་འཁྲུག་སྐབས་བློ་སྟོབས་ཆེན་པོ་ཡིས་ཕྲུ་གུ་དང་བུད་མེད་སྲུང་སྐྱོབ་ཇི་ལྟར་བྱས་པའི་སྐོར།

ཡོད་དེ་གོ་ངེད་གཉིས་ངའི་མིག་མདུན་ལ་ཧོ་རང་ད་སྐུ་མདུན་ཕར་ནས་ནས་ཕེབས་ཀྱོ་དང་ཨ་ནི་འོ་རེར་ཚང་མ་ཅིག་དཀའ་ལས་རྒྱག་བསྡད་ཀྱོ་དང་ཨ་ནི་ནང་མི་ཁ་བྲལ་ཀྱོ་དང་དེ་ཚོ་ཚང་མ་དངོས་སུ་ཚོར་ཐུབ་ཀྱོ་ན་ཞིག་ང་རང་ཚོ་ར་ཡོད་བྱ་དེ་དལ་མོ་འཁྲབ་དུས་འཁྲབ་འཁྲབ་དུས་བསམ་པ་ལ།
ཡང་འདི་དང་ཕྱོགས་མཚུངས་རྒྱ་ནག་དམར་པོའི་གཞུང་གིས་བོད་ལ་བཙན་འཛུལ་བྱས་པའི་སྐབས་བོད་ཀྱི་དགོན་སྡེ་ཁག་དང་གྲྭ་བཙུན་སྟོང་ཕྲག་མང་པོར་གནོད་སྐྱོན་ཚབས་ཆེན་བཏང་ཡོད་པ་མ་ཟད་དགེ་འདུན་པ་མང་པོ་ཞིག་ཀྱང་བསྟན་སྲུང་མི་རིགས་ཀྱི་ཆེད་དུ་ཆུ་སྒང་སྒྲིག་འཛུགས་ནང་མཉམ་ཞུགས་བྱས་ཡོད་པ་རེད། ད་རེས་གློག་བརྙན་དེའི་ནང་རྒྱ་ནག་གི་བཙན་རྒོལ་ལ་ཕར་རྒོལ་བྱེད་མཁན་དགེ་འདུན་པ་ཞིག་གི་ལོ་རྒྱུས་དུམ་བུ་ཞིག་མེག་སི་ཀོ་གནས་བཞུགས་དཔལ་ལྡན་བདེ་ཁང་ལགས་ཀྱིས་འཁྲབ་སྟོན་གནང་འདུག།
ད་ང་ག་རེ་མཁན་པོ་གཅིག་བྱས། འདི་ནས་མཁན་པོ་ནས་ནི། དམག་མི་ལ་འཛུལ་བྱས་ཆུ་བཞི་སྒང་དྲུག་ལ join བྱས། འདི་ཀྱི་སྟབས་མེད་འདུག་བྱ་གི་འདུག་ལ་ད detail དུ་བྱས་ལ་མུ་རུ་དོན་མེད་ལ།
སྤྱིར་ལོ་རྒྱུས་ནི་རྒྱལ་ཁབ་གང་ཞིག་གི་སྤྱི་ཚོགས་ཀྱི་འགྱུར་འགྲོས་དང་དུས་རབས་ཀྱི་འཕེལ་ཕྱོགས་བཅས་ཀྱི་ནང་བཙན་འཛུལ་དང་འགོག་རྒོལ། ནང་འཁྲུག་དང་ཕྱི་འཐབ། འཛུགས་སྐྲུན་དང་འཕེལ་རྒྱས་སོགས་མདོར་ན་མི་རིགས་དེ་ཡི་བྱུང་འདས་ཀྱི་སྣང་བརྙན་གསལ་བའི་མེ་ལོང་ལྟ་བུ་ཞིག་ཡིན་པ་མ་ཟད་མདུན་ལམ་གསལ་བའི་སྒྲོན་མེ་ཞིག་ཀྱང་ཡིན་པས་གློག་བརྙན་བཟོ་སྐྲུན་པ་གཞན་ཕན་ཁྱིམ་གསར་ལགས་ཀྱིས་སྒྱུ་རྩལ་གྱི་ལམ་ནས་བོད་མིའི་དངོས་བྱུང་ལོ་རྒྱུས་བོད་མིས་རང་ངོས་ནས་འཁྲབ་སྟོན་དང་བཟོ་སྐྲུན་རྩོམ་སྒྲིག་བྱས་ཏེ་འཛམ་གླིང་ལ་གསལ་སྟོན་བྱེད་རྒྱུར་དམིགས་ཡུལ་དེ་བཞིན་ལོ་མང་གོང་ནས་ཡོད་འདུག། བོད་སྦུག་ལ་ཡོད་མཁན་དེ་ཚོ་གི་བཙན་བྱོལ་སྦུག་ལ་བོད་པ་དེ་ཚོ་ཨི་འདྲས་འདུག་བོད་དོན་དོན་དག་ལ་བོད་ཀྱི་དོན་དག་ལ་ད་ནི་བོད་པ་ཚང་མ་རུག་ནས་འདི་འདྲས་བཟོས་བཞག་དམིགས་བསལ་གྱི་ད་ལོ་ཆུང་བ་དེ་ཚོ་རེད་ཨ་ནི་ང་ཚོ་ཚང་མ་གི་དེ་འདྲ་བྱེད་ན། སྐུ་མདུན་གྱི་འགན་དེ་ང་ཚོ་གི་སྐུ་མདུན་ལ་བསྟོད་ར་གཅིག་པོ་བཏང་དཔེ་ལེགས་གཅིག་པོ་བཏབ་འགྲིག་མ་རེད་འགན་དེ་ང་རང་ཚོ་སོ་སོ་དཔུང་པ་སྒང་ལ་འཁྱེར་ཨ་ནི་ང་ཚོ་མཐར་སྐྱེལ་ཡ་དེ་ང་ཚོ་གི་འགན་དེ་ང་ཚོ་གི་ར་སྒྲོམ་དེ་ང་ཚོ་རེད་ལུང་པ་ང་ཚོ་གི་ཤོར་རེད་ལུང་པ་ང་ཚོ་གི་ཤོར་དུས་སྒང་ལ་ལུང་པ་ཚུར་ལེན་ཡ་གི་འབད་བརྩོན་དེ་ང་ཚོས་བྱེད་དགོས་རེད། ཨ་ནི་རོགས་པ་གཞན་པ་ཚང་མར་བྱེད་ཆོག་གོ་ར་བ། གཞན་ཡང་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བརྒྱད་ལོ་ཡི་ཟླ་བ་དྲུག་པའི་ཚེས་བཅུ་དྲུག་ཉིན་བོད་ལྷོ་ཁ་ལྕགས་རྩ་གྲི་གུ་ཐང་དུ་ཨ་འབྲུག་ཚང་མགོན་པོ་བཀྲ་ཤིས་མཆོག་གི་སྣེ་ཁྲིད་འོག་བོད་ཆོལ་ཁ་གསུམ་གྱི་ས་ཁུལ་ཡོངས་ནས་དཔའ་མཛངས་རྟུལ་ཕོད་ཅན་གྱི་དཔའ་རྒོད་རྣམས་ལྷན་འཛོམས་ཀྱིས་ཆུ་སྒང་བསྟན་སྲུང་དྭངས་བླངས་དམག་གི་སྒྲིག་འཛུགས་དེ་ཉིད་བཙུགས་ཏེ་ད་ཆ་མི་ལོ་ཧྲིལ་པོ་དྲུག་ཅུ་རེ་ལྔ་འགོར་གྱི་ཡོད་ཅིང་ཉེ་རབས་བོད་ཀྱི་ལོ་རྒྱུས་ནང་རྒྱལ་ཁབ་དང་རང་དབང་འཐབ་རྩོད་ནང་དམག་གི་སྒྲིག་འཛུགས་ཀྱིས་ཁ་གཏད་གདོང་ལེན་བྱས་པའི་དམིགས་བསལ་ལེ་ཚན་ཞིག་ཆགས་ཡོད་པ་མ་ཟད་ཨ་མི་རི་ཀའི་གསང་བའི་ཡིག་ཆ་དང་རྒྱ་ནག་དམག་གི་ལོ་རྒྱུས་སོགས་ཀྱི་ནང་ལ་ཡང།

དེ་ཡང་ལོ་རེ་བཞིན་ཚོགས་སྲོལ་ཡོད་པའི་གི་རྩོམ་པ་པོ་ཡི་མཐུན་ཚོགས་ཀྱིས། འདི་ལོ་ལ་ཡང་ཛ་དྲག་བཙོན་འོག་ཏུ་ཚུད་པའི་གི་རྩོམ་པ་པོ་བཞི་གློད་གྲོལ་ཡོང་བའི་ཆེད་རྒྱལ་སྤྱིའི་སྤྱི་ཚོགས་ཀྱིས་རྒྱབ་སྐྱོར་ལས་འགུལ་སྤེལ་དགོས་པའི་གི་མིང་ཐོ་བཏོན་པའི་གི་ནང་བོད་ནང་རྒྱ་ནག་གཞུང་གིས་ལོ་བཅུ་ཐམ་པ་ཡི་བཙོན་འཇུག་ཁྲིམས་ཐག་བཅད་པའི་གི་རྩོམ་པ་པོ་སྒོ་ཤེས་རབ་རྒྱ་མཚོ་ལགས་ཀྱི་མིང་ཡང་བཏོན་ཡོད་པ་རེད་འདུག་ད་རེས་རྒྱལ་སྤྱི་ཡི་པེན་ཡན་ལག་བོད་ཀྱི་རྩོམ་པ་པོ་ཡི་མཐུན་ཚོགས་ཀྱིས་བོད་ཀྱི་ས་ར་མཐོ་སློབ་ཏུ་དུས་དྲན་སྲུང་བརྩི་གནང་བའི་གི་སྐབས་འདིར་བོད་ཀྱི་རྩོམ་པ་པོ་ཡི་མཐུན་ཚོགས་ཀྱི་ཚོགས་མི་དང་བོད་མི་མང་སྤྱི་འཐུས་པད་མ་མཚོ་ལགས་ཀྱིས། རང་དབང་དང་དམངས་གཙོ་ལ་ཡང་རྒྱ་ནག་གཞུང་གིས་བཙན་གནོན་དང་མནར་གཅོད་ཚད་མེད་གཏོང་བཞིན་པ་དེའི་གནས་སྟངས་དེ་ལ་ཡང་ངེས་པར་དུ་གླེང་སློང་བྱེད་དགོས་ཡ་དང་དེའི་ཐོག་ལ་ཡང་མ་འོངས་པ་ལ་ཡིན་ན་རྒྱ་ནག་གཞུང་གི་སྲིད་འཛིན་ཞི་ཅིན་ཕིན་ཡིན་ན་རེད་དེ་མ་ཡིན་པའི་འགོ་ཁྲིད་སུ་དང་སུ་ཐུག་གི་ཡོད་ནའི་ཚོང་འབྲེལ་དང་དཔལ་འབྱོར་དེ་ཨང་དང་པོ་མ་བཞག་པའི་ཐོག་ནས་རང་དབང་དང་དམངས་གཙོ་དེ་ཨང་དང་པོ་བཞག་པའི་ཐོག་ནས་ནི། ཅིག་གི་གླེང་སློང་བྱེད་དགོས་ཡ་དང། ནི་ཅིག་དེའི་ཐོག་ལ་ཡ། དོ་ཁུར་གནང་དགོས་ཡ་དེ་ཁོང་རྣམ་པའི་འགན་རེད་ལ། ནི་ཅིག་ང་ཚོའི་ངོས་ནས་ནི་དེ་དེ་བཞིན་གྱི། ནི་འབོད་སྐུལ་ཞུ། རྒྱལ་སྤྱི་ཡི་པེན་རྩོམ་པ་པོ་ཡི་མཐུན་ཚོགས་ཀྱིས་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གཅིག་གི་ལོ་ནས་འགོ་བཙུགས་ཏེ་བཙོན་འོག་གི་རྩོམ་པ་པོ་ཡི་ཉིན་མོ་སྲུང་བརྩི་གནང་གི་ཡོད་པ་རེད།

དེ་དབྱིན་ཇི་གི་ཐ་སྙད་ཀྱི་ནང་ནས Tibet ལབ་ཡ་དེ་རྒྱ་ནག་གུང་ཁྲན་མེད་དུས་སྐབས་དེ་ནས་བེད་སྤྱོད་གཏོང་དགོས་ཀྱི་ཐ་སྙད་ཞིག་རེད། དེ་རྒྱ་ནག་གི་གུང་ཁྲན་ཏང་ལ་རྒྱ་ནག་གིས་བོད་དེ་བཙན་བཟུང་བྱས་ནས་དེ་རྗེས་ནས་བྱུང་ཡ་གི་ཐ་སྙད་ཞིག་མ་རེད། དེ་ནི་ངས་ལྟ་ཅི་ན་ཁོ་རང་ཚོ་བོ་དེ་མིག་ཡེར་ཏེ་འགྲིག་གི་མ་རེད་བསམ་གི་འདུག། དེ་ལྟར་བོད་ལ་རྒྱལ་སྤྱིའི་ཐོག་ནས་དབྱིན་སྐད་དུ Tibet ཞེས་འབོད་ཀྱི་ཡོད་པ་འདིའི་ལོ་རྒྱུས་ཀྱི་བྱུང་རིམ་སྐོར་ལ་ཨ་རིའི་ཕེན་སེལ་བྷེ་ནི་ཡ་མངའ་སྡེའི་གཙུག་ལག་སློབ་ཆེན་དུ་བོད་དང་རྒྱ་ནག་གི་ལོ་རྒྱུས་ཐད་འབའ་རོམ་པའི་ལྷུག་གཉེར་ནང་ཡིན་པ་བཀྲ་ཤིས་རྣམ་རྒྱལ་ལགས་ཀྱིས་འདི་ག་རླུང་འཕྲིན་ཁང་གི་བཅར་འདྲིའི་སྐབས་གསུངས་ན། བོད་ཟེར་ཡག་གི་ས་ཆའི་མིང་དེ་ད་ལྟའི་ཆ་ལ་ཡང་ཕྱི་རྒྱལ་སྐད་ཡིག་ཁག་ནང་ལོགས་ལ་ཡང Tibet དང་ཡང་མིན་ན་དེ་འདྲ་བའི་གི་ཐ་སྙད་དུ་འཛུལ་གི་ཡིན། ལོ་རྒྱུས་ཀྱི་བྱུང་རིམ་མ་ཅིག་མདོར་བསྡུས་ཤིག་ཞུས་པ་ཡིན་ན།

ཐོག་མ་དེ་ལ་ཡང་ཅིག་ཡང་སྔ་མོ་གི་ལོ་རྒྱུས་བལྟ་ཡ་ལ་ཡང་ན་ང་ཚོ་སྤྱི་དང་གཞི་རྒྱ་ཆེན་པོ་གི་ཡང་ན་འཛམ་གླིང་གི་ལོ་རྒྱུས་དང་ཨ་ནི་བྱེ་བྲག་བོད་ཀྱི་ལོ་རྒྱུས་འདི་དུས་དེ་རྒྱུས་མངའ་ཡོད་ཡ་དེ་གལ་ཆེན་པོ་རེད་བཞག་ད་དེ་དཔེ་ཆ་བཤད་ན་སྔ་མོ་བཙན་པོའི་དུས་ཚོད་ནས་ཀྱང་ང་ཚོའི་བོད་ཀྱི་ལོ་རྒྱུས་ནང་ལོགས་ལ་ཡང་ནི་བོད་རྒྱལ་ཁབ་དེ་ཡང་ནི་ཁྱིམ་མཚེས་རྒྱལ་ཁབ་དང་ཡང་མིན་ཐག་རིང་རྒྱལ་ཁབ་དེ་འདྲའི་མང་པོ་མཉམ་དུ་ཅིག་འབྲེལ་ཡོད་ཀྱི་ལོ་རྒྱུས་ཡོད་རེད་ད་དཔེ་ཆ་བཤད་ན།

ནུབ་ཕྱོགས་ཡུ་རོབ་རྒྱལ་ཁབ་དེ་གཉིས་བར་ལ་ཡ་ད་ནི་རིག་གནས་དང་གང་དག་ཚོང་འབྲེལ་དང་དེ་གའི་ཚང་མའི་གི་ཟམ་པ་ཙུང་ཉིད་ཀྱི་མི་རིགས་གལ་ཆེན་པོ་གཅིག་ཡིན་ཙང་ཁོང་ཚོ་སྔ་མོ་ནས་བོད་ལ་འདུག་སེ་ཁོང་ཚོའི་རྒྱུས་མངའ་ཡོད་དུས་ཁོང་ཚོ་བརྒྱུད་བྱས་ད་བོད་གི་མིང་དེ་དེ་དུས་སྐབས་སུ་ནས་ཕལ་ཆེར་ཁོང་ཚོའི་སྐད་ནང་ལ་ཡང་བོད་ལ་འདི་ད་ནི་ཐི་པར་ཏི་གཅིག་པ་གཅིག་རྐྱང་མེད་ནའི་དེ་འདྲ་བོ་ཞིག་ཡིན་རྒྱུ་དང་ལྷག་པར་དུ་དེ་དུས་སྔ་མོ་ནས་རྒྱ་གར་སྐད་ནང་ལ་ཐི་པར་ཏི་ཡིན་རྒྱུ་དེ་གསལ་བོ་ཡོད་ས་རེད་དེ་ཡིན་དུས་ཁོང་ཚོ་བརྒྱུད་བྱས་ཡང་དེ་ཐི་པར་ཏི་འདྲ་བའི་ཐ་སྙད་དེ་འདྲ་ཅིག་ཁྱབ་མེད་འགྲོ་བསམ་བསམ་ཞིག་འདུག་དེ་བྱས།

ཡོ་རོབ་ཀྱི་ཡེ་ཤུའི་ཆོས་སྤེལ་མཁན་མང་པོ་རྒྱ་ནང་དུ་སླེབས་པ་དང་བསྟུན་ནས། ཁོང་ཚོ་རིམ་པས་བོད་ཀྱི་མཐའ་མཚམས་སུ་སླེབས་པའི་ལོ་རྒྱུས་ཟིན་བྲིས་ཁག་ཏུ། Tibet ཞེས་བེད་སྤྱོད་བཏང་ཡོད་པ་མུ་མཐུད་དུ་གསུངས་བྱུང། དེའི་རྗེས་ལ་ད་ས་བཅད་གཉིས་པ་དེ། དུས་རབས་བཅུ་གསུམ་ལོ་གཅིག་སྟོང་ཉིས་བརྒྱའི་དུས་དཀྱིལ་དུ་བ་ནས་མར་ཅིག་ཞུས་པ་ན་ནི་ད་ལྟ་གལ་ཆེ་ཤོས་དེ་སོག་པོ་ཆའོ་ར་དང་སོག་པོའི།

དེ་ནང་བཞིན་དེ་དུས་རྒྱ་ནག་རང་དང་བོད་ལ་ཡང་སྔོན་མ་གནའ་སྔ་མོའི་ཁོང་ཚོའི་ཐ་སྙད་ནང་ལོ་ཐུ་བོ་ལ་དེ་ཡང་དེ་འདྲའི་མང་པོ་བྱེད་དུས་དེ་རྡོག་རྡོག་ད Tibet ལ་ནི་དེ་འདྲ་འདྲ་བོ་ཡོད་རྒྱུ་ཅིག་ཆགས་བསྡད་ཡོད་རེད་དེ་ཡིན་དུས་ད་གཅིག་སྟོང་སུམ་བརྒྱ་ལྷག་ཙམ་ནས་བྱས་གང་དག་དུས་ཡེ་ཤུ་ཆོས་པའི་མི་སྣ་མང་པོ་ཅིག་རྒྱ་ནག་སླེབས་རྒྱུ་དེ་ཁ་ཤས་ཅིག་ནི་བོད་ཁ་ཐུག་རང་ལ་ཡང་ཁོང་ཚོ་འགྲོ་མ་མྱོང་ནའི་བོད་ཀྱི་མཐའ་མཚམས་དུ་ཕར་ཕྱིན་བྱས་ནས་བོད་ཀྱི་ལུང་པའི་སྐོར་ལ་རྒྱུས་མངའ་ཡོད་རྒྱུ་གི་དེ་འདྲའི་ཡང་ཟིན་བྲིས་འདྲ་བོ་དེ་འདྲ་བསྟན་ཡོད་རེད་དེ་ཚོའི་ནང་ལོ་ཁོང་ཚོའི་ཐ་སྙད

གཅིག་སྟོང་དྲུག་བརྒྱ་ཙམ་ནས་འགོ་འཛུགས་དུས་ཙམ་པ་དེར་ཡེ་ཤུ་ཆོས་པ་འདི་བོད་རང་ལ་ཁོང་ཚོ་དངོས་སུ་འདུག་སོས་ཕེབས་མྱོང་ཡོད་རྒྱུ་དང་ཁོང་ཚོས་བོད་ལུང་པའི་སྐོར་ལ་ཁོང་ཚོའི་བྱུང་བ་དྲན་རྒྱུ་ཉམས་མྱོང་དྲན་རྒྱུ་དེ་གས་ད་ཡིག་ཆ་གསལ་པོ་བཞག་ཡོད་རེད་ད་དཔེ་བཞག་བཞག་ན་གཅིག་སྟོང་དྲུག་བརྒྱ་ཉི་ཤུ་ལྷག་ཙམ་པ་ནས་བྱས་ཙང་ཁོང་ཚོ་ཡེ་ཤུ་གི་ཆོས་པའི་མི་སྣ་མང་པོ་ཅིག་རྒྱ་གར་ནས་ཧི་མ་ལ་ཡ་བརྒལ་རྗེས་བོད་གི་འདུག་སོས་ད་མངའ་རིས་ཕྱོགས་དང་དེ་གས་མང་པོ་ཕྱིན་རྒྱུ་ཕྱིས་ལ་གཙང་ཕྱོགས་ལ་ཚུར་ཕྱིར་ལྷ་ས་ལ་འདུག་སོས་ཁོང་ཚོ་སླེབས་རྒྱུ་ཁོང་ཚོའི་ལོ་རྒྱུས་ཀྱི་དེ་དུས་ཀྱི་ཡིག་ཆ་མང་པོ་ཞིག་རག་བསྡད་ཡོད་རེད